ཕྱི་ཟླ་བཅུ་གཅིག་གི་ཚེས་བཅོ་བརྒྱད་ཕྱི་དྲོ་རྒྱ་གར་ལྷོ་ཕྱོགས་མེང་ལོར་གྲོང་ཁྱེར་ནང་གི་བོད་ཀྱི་སློབ་ཕྲུག་མཐུན་ཚོགས་དབུ་བརྙེས་ཏེ་ལོ་ངོ་ཧྲིལ་པོ་ལྔ་འཁོར་བའི་དུས་དྲན་མཛད་སྒོ་ཞིག་མེང་ལོར་གྲོང་ཁྱེར་ནང་གི་ཨེ་ཝར་ཐ་གསོལ་མགྲོན་ཁང་ནང་སྐོང་ཚོགས་གནང་སོང། མེང་ལོར་སློབ་ཕྲུག་མཐུན་ཚོགས་ཐོག་མར་གསར་འཛུགས་གནང་མཁན་ཉི་མ་དབྱངས་ཅན་ལགས་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ལོ་ངོ་ལྔའི་གྲུབ་འབྲས་ངོ་སྤྲོད་གནང་གསལ་ནང།

ཧི་མ་ལ་ཡའི་སློབ་ཕྲུག་བཅས་སུམ་བརྒྱ་ལྷག་ཙམ་མེང་ལོར་སྨན་ཞབས་མཐོ་སློབ་ཁག་ལྔའི་ནང་སློབ་ཡོན་བརྒྱ་ཆ་བཅུ་ཆག་ཡང་ཐོག་སློབ་འཇུག་ཐུབ་པ་དང་དཀའ་ངལ་ཅན་ལ་སློབ་ཡོན་ཐབས་འཚོལ་གྱི་རོགས་རམ་གནང་སྟེ་ད་བར་སློབ་ཕྲུག་བརྒྱ་དང་ཉི་ཤུ་སློབ་མཐར་ཕྱིན་ཟིན་པ་དང་དེ་དག་ནས་སློབ་ཕྲུག་བརྒྱ་ལྷག་ལ་དངོས་སུ་ལས་ཀ་སྤྲད་ཐུབ་པ་བྱུང་བ། སློབ་སྦྱོང་བྱེད་བཞིན་པ་སློབ་ཕྲུག་བརྒྱ་དང་བརྒྱད་ཅུ་གྱ་བདུན་ཡོད་པ། ད་བར་ལོ་ངོ་ལྔའི་རིང་མཐོ་སློབ་ཁག་ལྔ་ནས་ཧི་སྒོར་འབུམ་ཉི་ཤུ་རྩ་གཉིས་དང་ཁྲི་བཞི་ལྷག་ཆག་ཡང་ཐོབ་པ་བྱུང་བ། ལྷག་དོན་དུ་འདི་ལོ་མཐོ་སློབ་ཁག་དེ་དག་ནང་བོད་པའི་སློབ་ཕྲུག་ཚོས་སྦྱངས་འབྲས་རྩེ་ཕུད་ཀྱི་གྲུབ་འབྲས་བླངས་པ་མ་ཟད་ལ་དྭགས་སོ་ནམ་གླིང་གཞིས་ཆགས་ནས་ཡིན་པ་བུ་མོ་ཚེ་རིང་ཆོས་སྐྱིད་ལགས་ཀྱིས་ཡེ་ནེ་པོ་ཡ་གཙུག་ལག་སློབ་གཉེར་ཁང་གི་འདི་ལོའི་བསླབ་པ་མཐར་སོན་གྱི་མཛད་སྒོར་ཉེ་བའི་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་གྱི་སློབ་ཕྲུག་སྦྱངས་འབྲས་རྩེ་ཕུད་ཀྱི་གཟེངས་བསྟོད་ཕྱག་འཁྱེར་དང། གསེར་གྱི་རྟགས་མ་བླངས་ཡོད་པ་སོགས་གྲུབ་འབྲས་ངོ་སྤྲོད་གནང་སོང། ཡང་མཐོ་སློབ་ཀྱི་སློབ་ཟུར་ཚོགས་པའི་སྐུ་ཚབ་གཅིག་དང་སློབ་སྦྱོང་གནང་བཞིན་པའི་སློབ་ཕྲུག་གཉིས་བཅས་ནས་སློབ་གྲྭ་སོ་སོའི་ནང་གི་ཉམས་མྱོང་ངོ་སྤྲོད་གནང་སོང།

སློབ་ཕྲུག་མཐུན་ཚོགས་ཀྱི་ལས་དོན་གྲུབ་འབྲས་ལ་གདེང་འཇོག་དང་བསྔགས་བརྗོད་གནང་སོང། ད་གང་ཅིག་ཉིས་སྟོང་བཅོ་བརྒྱད་ནས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་བར་ལ་ཡང་ཨ་ནི་སློབ་ཕྲུག་ནང་ལ་ཡང་འཛུལ་ཞུགས་བྱུང་བ་དེ་ཨ་ནི་སུམ་བརྒྱ་ལྷག་ཅིག་ཡོད། ཨ་བསླབ་པ་མཐར་སོན་པ་དེ་བརྒྱ་དང་བརྒྱད་ཅུ་གྱ་གཉིས་ཞིག་བྱུང་ཤག་ད་འདི་ང་ཚོའི་གཟི་བརྗིད་དང་ང་ཚང་མ་ཕྱག་ཅིག་བརྡབས་ན་ཚང་མ། དེ་ཡིན་ནས་གཙོ་བོ་ག་རེད། ཁྱེད་རང་ཚོ་ཕེབས་འགྲོ་བའི་སྐབས་ལ་ཡང་ཞབས་རྗེས། Footprints། so you make sure that you leave behind ཞབས་རྗེས་ཡག་པོ་ཅིག་བཞག་ཐུབ་ཡ་ཡི་ཐོག་ལ་དེ་གནད་འགག་རེད་ཞུ་ཡ་ཡིན། ཨ་ནི་གོ་སྐབས་འདི་བརྒྱུད་ནས་ངས་དེ། འགྲོ་བ་ཨ་ཅག་ཉི་མ་དབྱངས་ཅན་ལ་ང་ཚོས་འདི་ནས་སྒྲིག་འཛུགས་ཀྱི་ངོས་ནས་ཨ་ནི་མཇལ་དར་ཅིག་ཕུལ་ཆོག་པ་བྱེད། ཨ་ནི་སྐྱིད་འཛོམས་ལགས་ཁྱེད་རང་ལ་མཇལ་དར་ཅིག་ཕུལ་ཆོག་པ་བྱེད་ཆུ་བསེ་ཨ་ཕས་ཕུལ་སོང། ཡང་སློབ་ཕྲུག་ཁག་ཅིག་ནས་སློབ་ཕྲུག་མཐུན་ཚོགས་ཀྱི་རོགས་རམ་འོག་རང་ཉིད་ལ་ཕན་ཐོགས་ཇི་བྱུང་སྐོར་ངོ་སྤྲོད་གནང་གསལ། ཅིག་དང་དགེ་ལགས་ཚང་མ་འདིས་བོད་པ་ལ་དགའ་བོ་འདྲ་བྱེད་ཀྱི་འདུག་ར་གང་ཡིན་ཟེར་ན་ད་སོ་སོ་གི starting མ་ཐང་ཤུ་ཁོ་ར་གི་སི་ད་སོ་སོ posting འགྲོ་ཁས་ཡོད་ན starting ཁོ་ར་ཡི་ལ་སོ་སོ་གི་གི་སི་དགེ་ལགས་ཀྱིས་དྲི་བ་དགོས་ཀྱི་འདུག་ཟོ་ལན་ཏག་ཏག་འདྲ་ཞིག་རྒྱབ་ན་ཨ་ནི་དགེ་ལགས་ཚང་མ་གི་ད་བོད་པ་བུ་མོ་གཅིག་གི་ཨ་ནི་དེ་འདྲ་ལན་འདྲ་རྒྱབ་ཡོད་ན་ཨ་ནི་དགེ་ལགས་ཚང་མ་གི་ཡ་ད་བོད་པ་བུ་མོ་ཚང་མ་ཡག་པོ་འདུག་འདྲ་ལབ་ནས་ཨ་ནི་ཚང་མ་ལ་འདིས་ད་ཡ་ཧ་ལོ་རེད་ཇི་ཙམ་ནི་ཨན་དེ་འགྲོ།

རྒྱ་གར་ལྷོ་ཕྱོགས་མེང་ལོར་གྲོང་ཁྱེར་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།